སྒྲུབ་འཇུག་མ་རེད། སྒྲ་ངེས་པའི་ངེས་ཤེས་དང་སྒྲ་བྱས་པ་ངེས་པའི་ངེས་ཤེས་དང་སྒྲ་མི་རྟག་པ་ངེས་པའི་ངེས་ཤེས་རྟོག་པ་རེ་རེ་རེ་གནས་འགོར། དེ་ཚོ་ཁོ་རང་རང་གི་རྟོགས་ཡ་ཡུལ་རེ་རེ་ལ་ཨ་ནི་སྒྲུབ་འཇུག་རེད་ཟེར་ད་ཁྱད་པར་རེ་རེ་ཁོ་ན་ལ་འགྲུབ་འཇུག་རེ་ཟེར་ནས་ཁོ་རེ་ཁས་ལེན་དེ་ཤོར་རེད་ད། ཁས་ལེན་ཤོར་རེད་ཟེར་ན་མ་གཞི་ཁས་ལེན་དེ་ཇི་ཡོད་ཨ་རོ་བ། དེ་རེད། ད་རང་ལུགས་ལ

བུམ་པ་ཞེས་པའི་ཚིག་གཅིག་གིས་བུམ་པའི་བྱས་པ་དང་བུམ་པའི་སྟེང་གི་མི་རྟག་པ་གང་ག་བརྗོད་སོང་ན་བུམ་པ་བྱས་པ་ཞེས་པའི་ངག་དེ་དང། དང་པོ་བུམ་པ་ཞེས་པའི་ངག་གཉིས་པོ་དེ་སྒྲ་རྣམ་གྲངས་པ་དང་དེར་འཛིན་པའི་རྟོག་པ་གཉིས་པོ་དེ་བློ་རྣམ་གྲངས་པ་དག་གི་ཐལ་བ་ལྟ་ན་ར་བ། འོ་ཁོ་ཡོང་གི་མ་རེད་མི་ཡོང་བ་ག་རེ་རེད་ཟེར་ན། བུམ་པ་ཞེས་པའི་ངག་དེ། སྒྲུབ་འཇུག་ཡིན་ཟེར་དེ།